དེ་ཡོད་ཡིན་ནམ་མི་ཤེས། དཀར་ནག་ལས་འབྲས་ཕྱི་བཞིན་འབྲང་བ་ལ་ངེས་པ་བརྟན་པོ་རྙེད་ནས་ཉེས་པའི་ཚོགས་ཕྲ་ཞིང་ཕྲ་བ་རྣམས་ཀྱང་སྤོང་བ་དང་དགེ་ཚོགས་མཐའ་དག་སྒྲུབ་པར་བྱེད་པ་ལ་རྟག་ཏུ་བག་དང་ལྡན་པར་བྱིན་གྱིས་རློབས་དེ་སླེབས་སོང། བྱས་ཙང་སྐྱབས་འགྲོའི་གཞུག་གུ་ལ་ད་དཔེར་ན་ང་རང་ཚོ། ལམ་རིམ་ཀློག་བྱས་ག་ལེ་ག་ལེ་བསམ་བློ་བཏང་གིན་ནས་སྐྱབས་འགྲོའི་གཞུག་གུ་དེར་ད་ལས་འབྲས་དེ་སླེབས་རྒྱུ་རང་རེད། བྱས་ཙང་བ་ད་དུས་རྒྱུན་རང་ནས་ད་ང་རང་ཚོ་ལག་ལེན་བསྟར་ས་གཅིག་ད་ད་ཐང་རེད། བས་དེ་ལག་ལེན་བསྟར་ས་ངོ་མ་གཅིག་རེད་ཤག་ལས་འབྲས་དེ་གོ་བྱུང། ལས་འབྲས་དེ་ལ་རྒྱུ་སྡིག་པ་མི་དགེ་བ་དེ་ཚོ་གཅིག་བྱས། དགེ་བའི་རིགས་དེ་གཅིག་བྱས་ཨ་ནི་ཁོའི་འབྲས་བུ་ཁོ་ལ། བསམ་བློ་རེ་རེ་བཏང། ཨོ་ད་དེ་ཉིན་མོ་དེ་ཆེས་གལ་ཆེན་པོ་རེད་འདུག་བྱས་ན་ད། ཁེ་བཟང་ཆེ་ཤོས་ངོ་མ་དེ་རེད་མ་གཏོགས་གཞན་ང་ཚོ་སྔགས་སྐོར་ལ་ཡག་ཡག་ཞིག་ར་མཐོ་པོ་མཐོ་པོ་འདི་ད་ཞེ་དྲག་དཀའ་ལས་ཁག་པོ་རེད། གོ་རེ་མ། ཨོ་འདུག་བྱས་ནས་བེད་དེ་མི་དགེ་བ་བཅུ་དེ་དང་ད་ཨོ་མི་དགེ་བ་བཅུ་པོ་འདི་ཡག་པོ་ཞིག་ངོས་འཛིན་བྱས་ཨ་ནི་ཁོའི་འབྲས་བུ་འདི་ཧ་གོ། གོ་ནས་ཁོ་ལ་ད་ང་ཚོ་སྐྱག་ལང་ཤོར་དེ་འདྲ་བ་དང་སྐྱག་ལང་ཤོར་བ་དེ་ཚོ་ད་ཁོ་ལ་ཕ་གིས། སེམས་དེ་དྲིལ་བཅུག་སེམས་དྲིལ་བཅུག་བཅུག་གང་འཚམ་ཞིག་དེ་ཁོ་ན། ད་གཞི་ནས་ཨ་ནི། དཔེར་ན་སྲོག་གཅོད་འདྲ་པོ་བྱས་ན་སྲོག་གཅོད་བྱེད་མཐའ་ཨ་བ་ད་ཏི་སྲོག་གཅོད་གོ། ད་གར་དུ་ཡིན་སྲོག་གཅོད་མ་བྱས་པ་ཙམ་གྱིས་དགེ་བ་བཅུ་ལ་འགྲོ་གི་མ་རེད། འགྲོ་གི་མ་རེད་ད་སྲོག་གཅོད་གོ། དཔེར་ན། གཅོད་ཡས་གྲ་སྒྲིག་བྱས་པ་རེད་བ་ད་ཡང་སེམས་ཀྱི་ནང་ནས་བས་སྲོག་ཅིག་བཅད་ན་བསམ་བསམ་རོགས་དེ་འདྲའི་བསམ་བློ་འཁོར་བའི་གནས་སྐབས་དེར། ད་ཕ་གིས་དངོས་སུ་རང་དཔལ་དེ་སྲོག་གཅོད་འཕྲོག་བྱེད་ཀྱི་འདུག་ན། ད་དེའི་ཁ་ཐུག་དེ་ལམ་སང་ད་དེ་བྱས་ན་འགྲིག་གི་མ་རེད་བསམ་བྱས་དེའི་ཁོ་ནས་ཁོ་ལ་སྐྱོན་བསྟན་ནས། ད་དཔེ་དང་པོ་གྲ་སྒྲིག་ཆ་ཚང་བྱས་ཕལ་ཆེར་གསོད་རྒྱུར་ཐག་བཅད་པའི་སྲོག་བཅད་ཡ་དེ་ད་ཁོ་ལ་ལམ་སང་སྐྱོན་ཁོ་མཐོང་ནས་ད་འགྲིག་གི་མ་རེད་བསམ་བྱས་ཁོ་མཚམས་བཞག་པ་ཡིན་ད་དེ་ནི་སྲོག་གཅོད་སྤོང་རྒྱུའི་ལས་ཁོ་ལས་བར་བ་ང་གོ་སོང་སྤྱིར་ད་དེའི་རིགས་པ་ཁྱེར་ནས་དེ་མི་དགེ་བ་བཅུ་པོ་དེ་ལ་གང་ག་འགྲོ་རྒྱུ་རང་རེད། འོ་དེ་བཞིན་ད། ལས་འབྲས་ལ་བསམ་བློ་ཞིབ་ཞིབ་བསམ་བློ་བཏང་དགོས་རེད། ང་ཚོ། དཔེར་ན་ཡར་མར་འགྲོ་ཡས་ལ་སོགས་པ་དང་ག་ས་ག་ལ་ཅིག་འགྲོ་དགོས་དུས་ནི་ཞར་དང་ཞོར་ལ་ད་དེ་མང་པོ་ཞེ་བོ་ཡོང་གི་འདུག་བ་དེ་ཞེ་དྲག་མང་པོ་ཡོང་གི་འདུག་བ་དཔེ་མི་སྲིད་པ་རེད་ཤག་ག་ཡིན་འདི་ཡིན་སྲིད་མ་རེད། བྱས་ཙང། ཅིག་ལས་འབྲས་དེ་ལ་བསམ་བློ་གཟབ་གཟབ་ཞིག་བཏང་དགོས་འདུག་ཨོ་འདུག་སེ་ཅིག་བྱས་ཁོ་རང་གཙོ་ཆེ་ཤོས་རེད་ད་གཙོ་ཆེ་ཤོས་དེ་ནས་ཨོ་རེད་ལ། ང་རང་ཚོ་དཔེར་ན་ལམ་རིམ་ནང་ལ་དང་པོ་སྐྱེས་བུ་ཆུང་ངུ་དེ་གསུང་གི་འདུག་བྱས་ཙང་སྐྱེས་བུ་ཆུང་ངུའི་ལས་ཀ་ཆེ་གང་ག་སྐྱབས་འགྲོ་དང་ལས་འབྲས་སྐོར་དེ་རང་རང་ལ་གོ་སོང་ནི་ད་འཆི་བ་མི་རྟག་པ་ཟེར་ཡས་དེ་འཆི་བ་མི་རྟག་པ་ཟེར་ལམ་སང་རང་ད་དྲན་གྱི་མ་རེད་དེ་གང་ལྟར་ཀྱང།

ཕལ་ཆེར་བསྡད་ཀྱི་རེད་བསམ་བསམ་རེད་ད་ལྟ་ཤི་གི་མ་རེད་བསམ་བསམ་ཞིག་ཁོ་ཡོད་ཀྱི་ཡོད་ཀྱི་ལ་ད་གཞི་ནས་ཡང་ག་ལེ་ག་ལེ་བསམ་བསམ་ད་ནི་ད་གང་བྱས་ཏན་ཏན་ངེས་པ་ད་ནི་ཡོད་མ་རེད་བསམ་བསམ་ཞིག་ད་གང་བྱས་གཟུགས་པོ་བདེ་བོ་ཡིན་ན་ཡང་ད་ཐོལ་རྒྱག་ཧོབ་རྒྱག་ལ་གང་བྱས་བྱེད་ཀྱིན་སོ་སོ་ཡིན་མིན་གྱི་གཟུགས་པོ་ན་དགོས་ཡ་མ་རེད་ཕྱི་ལོགས་ནས་གང་འདྲ་མི་འདྲ་བྱུང་སྟེ་ཐོལ་རྒྱག་ཧོབ་རྒྱག་ཤི་འགྲོ་མཁན་རྒྱག་ཚད་ཡོད་རེད་ཨོ་འདུག་བསམ་ད་ལ་གང་ལྟར་བྱས་ལ་ནི་ཏན་ཏན་ངེས་པ་ནི་ཡོད་མ་རེད་ད། ད་ལྟ་ནས་བཟུང་ནས་གང་ཐུབ་ཐུབ་ཞིག་མ་བྱས་འགྲིག་གི་མ་རེད་བསམ་བསམ་བློ་བཏང་བཞག་ན་ཨ་ནི་སེམས་འདི་ཚོ་ཁུག་ཡས་ལ། ཕན་ཐོགས་ཡོང་བར་གོ་ཆོག་དེ་ང་ཚོས་གང་ཐུབ་ཐུབ་བྱེད་དགོས་བ་རེད་ཨོ་ཐུགས་རྗེ། དེ་ནས་དཔེར་ན་མཎྜལ་རེ་ཕུལ་ནས་ད་མཎྜལ་དེ་རེད་དཔེར་ན་ད་དེ་རེད། ག་རེ་ཚོ་རེད་མཎྜལ་ད་དཔེ་ཐུགས་རྗེ་ང་རང་ཚོའི་བསམ་བློ་རྒྱས་པ་ཅིག་ནི་ཞི་བ་དེ་འདྲ་ད་ཁག་པོ་རེད་སྤྱིར་ན་དཔེར་ན་མཎྜལ་རྒྱས་པ་ཕུལ་བ་གོ་བྱེད་ད་གླིང་བཞི་རི་རབ་ཟེར་གོ་ད་རི་རབ་ཟེར་གོ་དེང་སང་ཡོད་ན་རེད་མེད་ན་རེད་སོ་སོའི་བསམ་བློའི་ནང་དང་གོ་བར་བ་བྱས་ནི་དོན་དག་ལ་གང་བྱེད་སྟབས་བདེ་ཤོས་གོ་ལ་ད་དེ་རེད་དེ་རེད།